ཨོ་སི་ཀྲི་ལི་ཡའི་ལོ་འཁོར་གྱི་ཉོ་ཚོང་བྲེལ་འཚུབ་ཚ་བའི་དུས་དང་བསྟུན་ཚོང་ལས་མང་དག་ཅིག་གིས་དེ་སྔར་སྒོ་རྒྱ་དམ་བསྒྲགས་སྐབས་གྱོང་གུན་བྱུང་བ་རྣམས་གསབ་ཐབས་བྱེད་ཀྱི་ཡོད་ཀྱང་ཉོ་ཚོང་མཁན་རྣམས་མགོ་སྐོར་བསླུ་བྲིད་འོག་མི་ཚུད་པར་ནན་གཟབ་གནང་དགོས་པ་ཡིན་འདུག། སྤྱིར་ཁྱེད་ཀྱིས་བུན་བྱང་དང། PayPal སོགས་གང་ཞིག་བེད་སྤྱོད་བྱས་ནས་ཉོ་ཆ་རྒྱག་ན་ཡང་གལ་ཏེ་དེ་དྲ་རྒྱའི་ཐོག་བསླུ་བྲིད་མཁན་གྱིས་བཟོས་པའི་དྲ་ཚིགས་རྫུན་མའི་ཐོག་བེད་སྤྱོད་བྱས་པ་ཡིན་ཚེ་བློ་ཕམ་ཡོང་ངེས་རེད།

འབྲེལ་བ་བྱེད་སྐབས་གློག་འཕྲིན་བཏང་བ་སོགས་བྱས་ན་དོགས་པའི་གཞི་ཆགས་ཀྱི་ཡོད། ཨོ་སི་ཀྲི་ལི་ཡའི་ནང་སྒོ་རྒྱ་དམ་བསྒྲགས་ལྷོད་ཡངས་བཏང་བ་དང་སྦྲགས་ཅ་དངོས་ཁག་ལ་རིན་གོང་བཅག་སྐབས་དངུལ་ཕོན་ཆེན་ཞིག་འགྲོ་གྲོན་བཏང་འདོད་ཡོད་པ་ཡིན། Kate Brown ལགས་ནི Finder ཞེས་པའི་འགན་འཛིན་ཡིན་པ་དང་ཁོ་མོས་གསུངས་དོན།

ཐེངས་འདིའི་གཟའ་མཇུག་སྐབས་ཉོ་ཚོང་མཁན་མང་པོ་ཞིག་མགོ་སྐོར་བསླུ་བྲིད་འོག་ཚུད་པའི་ཉེན་ཁ་ཆགས་ཡོད་པ་རེད། Debbie Wine ལགས་ནི Zipco ཞེས་པའི་ལས་བྱེད་པ་ཡིན་པ་དང་ཁོང་གིས་མགོ་སྐོར་བསླུ་བྲིད་འོག་ཚུད་པའི་ཞེད་སྣང་གི་རྐྱེན་པས་ཁོ་ཚོའི་ཞབས་ཞུ་བེད་སྤྱོད་མཁན་ཡང་འགྱུར་བ་འགྲོ་ཡོད་ཚུལ་འགྲེལ་བརྗོད་གནང་དོན།
ང་ཚོའི་ཞབས་ཞུ་བེད་སྤྱོད་བྱེད་མཁན་ལོ་ན་གཞོན་པའི་སྡེ་ཚན་ནས་ད་ཆ་ལོ་རྒན་པའི་ཁྲོད་དུ་ཁྱབ་ཆེ་རུ་འགྲོ་ཡོད།
གཅིག་བྱས་ན་ལོ་ན་རྒན་པ་དེ་དག་འཕྲུལ་ལས་གསར་པར་གོམས་བདེ་བ་ཡོད་པ་རྣམས་ཡིན་སྲིད་པ་རེད། གང་ལྟར་ལོ་རྒན་པའི་ཁྲོད་དུ་ང་ཚོའི་ཞབས་ཞུ་བླངས་མཁན་ཇེ་མང་དུ་འགྲོ་བཞིན་ཡོད། ད་བར་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྒོ་རྒྱ་དམ་བསྒྲགས་སྐབས་བསླུ་བྲིད་མཁན་ཚོས་རྐང་གཅེས་ཉར་སྲོག་ཆགས་ཉོས་མཁན་རྣམས་ལ་དམིགས་ནས་སྒོར་ས་ཡ་གསུམ་དང་ཕྱེད་ཀ་ཙམ་གཡོ་ཟ་བྱས་ཡོད་པ་ཡིན་འདུག་དེ་བཞིན་སྣུམ་འཁོར་དང་འབྲེལ་བའི་གཡོ་ཟའི་བརྒྱུད་སྒོར་ས་ཡ་གཉིས་དང། འཕྲུལ་ཆས་ཆེ་བ་རིགས་དང་འབྲེལ་བའི་གཡོ་ཟའི་འོག་སྒོར་ས་ཡ་གཅིག་ཚེག་གཅིག་ཙམ་ཤོར་ཡོད་པ་རེད་འདུག། འོན་ཀྱང་དྲ་ཐོག་ཏུ་བསླུ་བྲིད་ཀྱི་ཉེན་ཁ་ཡོད་བཞིན་དུ་ཡེ་ཤུའི་འཁྲུངས་སྐར་དུས་ཆེན་མ་ཟིན་བར་ཉོ་ཚོང་གི་ལས་འགུལ་ཤིན་ཏུ་ཁྱབ་ཆེ་རུ་འགྲོ་ཡོད་པར་ཚོང་ལས་ཁག་གིས་དགའ་བསུ་ཞུ་བཞིན་ཡོད་པ་རེད། Kate Brown ལགས་ཀྱིས་མུ་མཐུད་ནས་གསུངས་དོན། ང་ཚོའི་དྲ་ཚིགས་བརྒྱུད་གནས་ཚུལ་བསྡུ་རུབ་བྱས་པར་ལྟར་ན།
འདི་ལོའི Black Friday དང་བསྟུན་ཨོ་སི་ཀྲི་ལི་ཡའི་མི་ཚོས་སྒོར་ཐེར་འབུམ་ལྔ་ཙམ་ཅ་དངོས་ཉོ་ཚོང་བྱེད་འཆར་ཡོད་པ་ཐོན་ཡོད། དེ་ནི་ལོ་འཁོར་གྱི Boxing Day ལས་ཕོན་ཆེ་བ་ཡིན། དེ་ཡང ACCC ཡིས་ཅ་དངོས་ཉོ་ཚོང་སྐབས་ཉོ་མཁན་རྣམས་ལ་སྲུང་སྐྱོབ་ཆེད་ཐོབ་ཐང་གང་ཡོད་པ་རྣམས་ཤེས་རྟོགས་གནང་དགོས་པར་ལམ་སྟོན་བྱས་ཡོད་པ་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ John Baldock ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས་ང་ཚོའི་ལེ་ཚན་ལ་གསན་པར་བཀའ་དྲིན་ཆེ། Australia། བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan ཐོག་བསྐྱོད་རོགས།